ཏི་ཏི་ཏི་ཏི་སྐད་རྒྱག་པི། ན་ལོག་ལི་ཡ་ཡང་སྙིང་ག་རེ་ཡོད་ན་བསམ་བྱས་ཙན་བཙན་དེ་ཚོ་རེ་རེ་བྱས་ཤི་གི་ཡོད་རེད། ཤི་ཚར་ད་ག་བུ་བྱུང་གི་ཡང་ཙན་བཙན་དེ་གས་རང་ཅག་ཡ་ག་རྒྱོ་རྒྱབ་བྱས་ཙན་བཟོ་གི་ཡོད་རེད། ཡིན་ནའི་ལས་ད་རེས་བུ་བྱུང་གས་ཙན་བཙན་གི་མོ་ཁྲ་གཅིག་མ་ཤི་རྗེས་ག་ཚོད་ཡ་ག་རྒྱོ་རྒྱབ་ནས་བཅད་ག་ཐུག་གི་ཡོད་མ་རེད། བུ་ཆུང་ཁོང་ཁྲོ་ཞེ་དྲགས་ཟ་བྱས་རྩེད་མོ་རྩེ་ཡག་གི་མོ་ཏྲ་དེ་རྡོག་རྒྱག་ཅིག་གཞུས་པ་རེད། རྩེད་མོ་རྩེ་ཡག་གི་མོ་ཏྲ་དེས་སྐད་བརྒྱབ་པ་རེད། ཏི་ཏི། ཏི་ཏི་ཏི་ཏི། ཏི་ཏི་ཏི་ཏི། དེ་ནས་སྐད་གང་འཚམ་ཅིག་ནས་ཆད་པ་རེད། ཡིན་ནའི་ལས་བུ་ཆུང་གི་རླུང་ད་དུང་འཇགས་ཡོད་མ་རེད། བུ་ཆུང་བསམ་བློ་བཏང་གིན་བཏང་གིན་ཁོང་ཁྲོ་དེ་ལས་མང་བ་ཟ་བྱས་གདོང་ཅིག་ད་དམར་མོ་ཆགས་བྱས

ཨ་མ་ལགས་ཀྱིས། ཨུམ། ཞི་མི་ཟེར་ཡག་འདི་ཨ་མཆོག་གསང་པོ་ཞེ་དྲག་ཡོག་རི། བྱས་ཙང་ད་འདི་རང་གིས་སྐད་ཆེན་པོ་རྒྱབ་སྐད་གང་བྱུང་མང་བྱུང་རྒྱབ་ཙང། ཞི་མི་མེ་ཏོག་འདྲོགས་བྱས་བུད་ཕྱིན་པ་ཡིན་གྱི་རི། གསུངས་པ་རི། བུ་ཆུང་གས་མེ་ཏོག་འཚོལ་ག་ཕྱིན་པ་རི། ཡིན་ནའི་བུ་ཆུང་གས་ནང་གི་མེ་ཏོག་ལྡུམ་རའི་ནང་ལ་ཡ་འཚོལ་ག་ཕྱིན། ནང་གི་ཉལ་ཚང་ནང་ལ་ཡ་འཚོལ་ག་ཕྱིན། མཆོད་ཁང་ནང་ལ་འཚོལ་ག་ཕྱིན་ནའི་མེ་ཏོག་བཅད་མཐོང་ཡག་ཡོག་མ་རེད། བུ་ཆུང་གི་བསམ་བློའི་ནང་ལོགས་ལ་ཡ། ད་ཏན་ཏན་མེ་ཏོག་ལི་ཡ་རོགས་པོ་གསར་པ་ཅིག་རྙེད་པ་ཡིན་གྱི་རེད། རོགས་པོ་གསར་པ་དེས་མེ་ཏོག་ལི་ཡ་རླུང་གང་བྱུང་མང་བྱུང་མ་བསྟན་པ་ཅ་ལག་གང་བྱུང་མང་བྱུང་གཡུག་གི་ཡོད་ཀྱི་མ་རེད་བྱམས་པ་ཞེ་དྲག་བྱེད་ཀྱི་ཡོད་རེད་བསམ་པ་རེད། དགོང་དག་ཕྱི་པོ་ཆགས་ནའི་ལས་ད་དུང་མེ་ཏོག་ལོག་ཡོང་ཉན་ཡོད་མ་རེད། བུ་ཆུང་གིས་ཨ་མ་ལགས་ལི་ཡ། ཨ་མ་ལགས། ང་ད་ལྟ་རླུང་ལངས་ཡག་རྒྱུ་མཚན་ག་རེ་ཡིན་ནམ་བསམ་བློ་བཏང་པ་རེད། ཨ་མ་ལགས་ཀྱིས་རང་ད་གིན་ཕུ་གང་བའི་ལྒང་བུ་ནང་བཞིན་རེད་བཞག་གལ་སྲིད་ཕུ་དེ་ག་མར་མ་བཏོན་པ་ཡིན་ན་རྡོལ་ཡག་ཉེན་ཁ་འདུག་ག་ཟེར་ལབ་རེད། བུ་ཆུང་གིས། ཨ་མ་ལགས། དངོས་གནས། མི་ཁ་ཤས་ཁོང་ཁྲོ་ཟ་བྱས་རྡོལ་ཉན་དེ་འདྲ་ཡོད་རེད་པས་ཟེར་ལབ་རེད། ཨ་མ་ལགས་ཀྱིས། རང་གི་དྲི་བ་དེ་ཆོབ་ཚ་པོ་འདུག་ཡིན་ནའི་ལས། ད་ལྟ་ངས་མི་རྡོལ་བའི་གསར་འགྱུར་དེ་འདྲ་གོ་མྱོང་མི་འདུག་ཡིན་ནའི་ལས་མི་ཁ་ཤས་ཁོང་ཁྲོ་ཟ་བྱས་སོ་སོས་འགྱོད་པ་སྐྱེས་དགོས་ཡག་གི་ལས་ཀ་དེ་འདྲ་བྱས་པའི་གསར་འགྱུར་ཡང་ཡང་གོ་གི་འདུག་ཟེར་ལབ་རེད། དེ་དུས་ཞི་མི་མེ་ཏོག་ནང་ལོག་ཡོང་བ་རེད། བུ་ཆུང་དགའ་ཐག་ཆོད་བྱས་མེ་ཏོག་ལག་པ་འཆང་ག་འགྲོ་དུས་མེ་ཏོག་བུད་ཕྱིན་པ་རེད། བུ་ཆུང་སེམས་སྡུག་བྱས་ཨ་མ་ལགས་གཟིགས་དང་ད་མེ་ཏོག་ང་ཡང

པ་ལགས་ཀྱིས་རྩེད་མོ་རྩེ་ཡག་གནམ་གྲུ་སྤྲད་པ་རེད། བུ་ཆུང་གིས་རྩེད་མོ་རྩེ་ཡག་གནམ་གྲུ་དེ་ལམ་སང་ཡར་སྒར་ཐུབ་པ་རེད། ཡིན་ནའི་ལས་གནམ་གྲུ་དེ་ནམ་མཁའ་ལ་ཡར་བཅད་འཕིར་ཐུབ་གི་ཡོད་མ་རེད། ད་རེས་བུ་ཆུང་འདི་སྔར་ནང་བཞིན་ཁོང་ཁྲོ་ཟ་བྱས་སྐད་ཅོར་བརྒྱབ་རྩེད་མོ་རྩེ་ཡག་གཡུག་བྱས་ཡོད་མ་རེད། སེམས་ནང་ལོགས་ལ་ཡར་ཁོང་ཁྲོ་ཟ་ནའི་ལས་བུ་ཆུང་གིས་ཁོང་ཁྲོ་མ་ལངས་བྱས་སོ་སོའི་ཁང་པའི་ནང་ལ་ཡར་ལོག་ཕྱིན་པ་རེད། བུ་ཆུང་གི་ཁང་པའི་ནང་ལོགས་ལ་ཡར། སྐྱེས་སྐར་ལ་རག་པའི་ལག་རྟགས་ཡག་ཤོས་ཅིག་ཡོད་རེད། ལག་རྟགས་དེ་ག་རེ་རེད་ཟེར་ན། རས་བླུགས་བཞག་པའི་རས་ཆུང་ཆུང་ཅིག་ཡོད་རེད། བུ་ཆུང་ཁོང་ཁྲོ་ཟ་དུས་རས་དེ་ཡར་གཞུས་པ་ཡིན་ན། ཁོང་ཁྲོ་མར་འཇགས་པ་མ་ཚད་མི་གཞན་པ་ལ་ཡར་གནོད་སྐྱེལ་བའི་ལས་ཀ་བྱེད་ཡག་དང་སོ་སོས་འགྱོད་པ་སྐྱེ་དགོས་ཡག་གི་ལས་ཀ་བྱེད་ཡག་སྔོན་འགོག་བྱེད་ཐུབ་ཀྱི་ཡོད་རེད། གྲོགས་པོ་ཆུང་ཆུང་ཚོ། རྨོ་དོམ་ལགས་ཀྱིས་ངོ་ཤེས་པའི་བུ་མོ་མིང་ལ་བདེ་སྐྱིད་ཟེར་ཉན་ཅིག་ཡོད་རེད་དེ་ཁོང་ཁྲོ་ཟ་དུས། རྩེད་མོ་རྩེ་ཡག་གི་དོམ་ཕྲུག་ཆུང་ཆུང་ཅིག་པང་ཁའི་ནང་ལ་ཉར་བྱས་ཁོང་ཁྲོ་ཟ་དགོས་པའི་དོན་དག་ཚང་མ་ལོ་དོམ་ཕྲུག་དེར་བཤད་གི་ཡོད་རེད། དོན་དག་བཤད་ཚར་དུས་ཁོང་ཁྲོ་ཚང་མ་ལོ་མར་འཇགས་འགྲོ་གི་ཡོད་རེད། ཁྱེད་རྣམས་ཚོ་ཁོང་ཁྲོ་ཟ་དུས་གང་འདྲས་གནང་གི་ཡོད། རྨོ་ལ་ཅིག་བཤད་ན་ཡོང་གི་རེད་པས། ཨོ་ཡ། དེ་རིང་གི་སྒྲུང་འདི་ད་རྫོགས། ག་འཇུ་མ་འཇུ་མི་ལ་ཡ། ལུང་བསྟན་མ་གནང་ལ།